ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན། འཛམ་གླིང་གི་ས་གནས་གང་སར་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་བོད་ཀྱི་རྒྱལ་ས་ལྷ་ས་རུ་བོད་མི་ཚོས་སྒེར་ལངས་བྱས་ནས་མི་ལོ་དྲུག་ཅུ་རེ་གཉིས་འཁོར་བའི་དུས་དྲན་སྲུང་བརྩི་བྱེད་བཞིན་པ་ལྟར་ཨོ་གླིང་རི་སྔོན་པོ་རུ་བོད་མི་ཚོས་ཀྱང་ས་གནས་གྲོང་སྡེ་ལྷན་ཁང་མདུན་དུ་དུས་དྲན་སྲུང་བརྩི་དང་གྲོང་སྡེ་ལྷན་ཁང་མདུན་དུ་གཞུང་འབྲེལ་ཐོག་བོད་ཀྱི་རྒྱལ་དར་སྒྲེང་འཛུགས་བཅས་བྱས་ཡོད་པ་རེད། འདི་ལོ་གཞུང་འབྲེལ་ཐོག་རྒྱལ་དར་སྒྲེང་འཛུགས་ཐེངས་གསུམ་པ་དེ་ཡིན་ཞིང། རྒྱལ་དར་དེ་བཞིན་གྲོང་སྡེ་ལྷན་ཁང་མདུན་དུ་དུས་ཡུན་བདུན་ཕྲག་གཅིག་ཙམ་གྱི་རིང་སྒྲེང་འཛུགས་བྱེད་ཀྱི་ཡོད་པ་དང་ཨོ་སི་ཁྲུ་ལི་ཡ་ཡི་ནང་གཞུང་འབྲེལ་ཐོག་བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱེད་ས་ས་གནས་གཅིག་པུ་དེ་ཆགས་ཡོད་པ་རེད། དེ་རིང་མཛད་སྒོ་ཐོག་ཨོ་སི་ཁྲུ་ལི་ཡ་ཡི་ཆབ་སྲིད་ཚོགས་པ་ཆེ་ཁག་གསུམ་གྱི་ཚོགས་མི་ཡིན་པ་གང་ཞིག་གྲོང་སྡེ་ལྷན་ཁང་གི་འཐུས་མི་ཁག་ཅིག་མཛད་སྒོར་མཉམ་ཞུགས་བྱས་ཡོད་པའི་ནང་གྲོང་སྡེ་ལྷན་ཁང་གི་འཐུས་མི་རོ་མི་ལ་ཧོ་ལི་ཝུ་ཏི་ལགས་ཀྱིས།

ཨོ་སི་ཁྲུ་ལི་ཡའི་ནང་ཡོད་པའི་བོད་མི་དང་བོད་རིགས་མཐུན་ཚོགས་རྣམས་ཀྱིས་གསུམ་བཅུ་ཡི་དུས་དྲན་སྲུང་བརྩི་གནང་བཞིན་པར་གདུང་སེམས་མཉམ་བསྐྱེད་ཡོད། དེ་རིང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་བོད་ཀྱི་རྒྱལ་ས་ལྷ་ས་རུ། བོད་མི་ཚོས་རྒྱ་ནག་གཞུང་གི་བཙན་གནོན་ལ་ཞི་བའི་ངོ་རྒོལ་བྱེད་པའི་ཉིན་མོ་ཞིག་ཆགས་ཡོད། ང་ཚོས་སྐབས་དེའི་བོད་ཀྱི་ཆེད་དུ་ཚེ་སྲོག་ཤོར་མཁན་རྣམས་ལ་གུས་བརྩི་དང་ཁོང་ཚོ་ཡི་ནང་མི་རྣམས་ལ་སེམས་གསོ་ཞུ་རྒྱུ་མ་ཟད། འདི་དག་ཚང་མ་མི་རབས་ནས་མི་རབས་བརྒྱུད་རང་དབང་འཐབ་རྩོད་བྱེད་བཞིན་པར་ངོས་འཛིན་བྱེད་ཀྱི་ཡོད། དེ་རིང་རི་སྔོན་པོ་བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱེད་བཞིན་པ་འདི་ནི། བོད་མི་ཚོས་ལོ་ངོ་དྲུག་ཅུ་རིང་རང་དབང་འཐབ་རྩོད་ལ། ས་གནས་མི་མང་གིས་རྒྱབ་སྐྱོར་གྱི་རྣམ་པ་མཚོན་ཡོད་ཅེས་གསུངས་འདུག་ཡང་ས་གནས་གྲོང་སྡེ་ལྷན་ཁང་གི་འཐུས་མི་ཁེ་རི་པུ་རོན་ལགས་ཀྱིས། ང་ཚོས་བོད་མི་སྐྱབས་བཅོལ་བ་འདི་ཚོ་ལེན་ཐུབ་པ་དེར་སྤོབས་པ་བྱེད་བཞིན་ཡོད་པས་མ་ཚད། བོད་མི་ཡི་སྒྱུ་རྩལ་དང་རིག་གཞུང་ལ་བརྟེན་ནས་ང་ཚོ་ཡི་རིག་གཞུང་སྔར་ལས་ཕྱུག་པོ་ཆགས་ཡོད་ཅེས་གསུངས་སོང། ཁོ་མོས་གྲོང་སྡེའི་སྤྱི་ཁྱབ་དང་ང་རང་རང་ཉིད་ཀྱི་ངོས་ནས་སྐད་ཆ་བཤད་གི་ཡོད། དེ་རིང་ཞོགས་པ་ངས་ཁོང་ལ་དམིགས་བསལ་སྐད་ཆ་ག་རེ་བཤད་དགོས་མེད་དྲིས་པས། ཁོང་གིས་སེམས་གཏིང་གི་སྐད་ཆ་དེ་ཤོད་ཅེས་གསུངས་བྱུང། ང་ཚོས་བོད་མི་རྣམས་འདི་ལ་སྐྱབས་བཅོལ་དུ་བླང་ཐུབ་པ་དེ་ལ་དངོས་གནས་སྤོབས་པ་བྱེད་བཞིན་ཡོད། དེ་བཞིན་ས་གནས་འདི་ལ་སྐྱེས་པའི་བོད་མི་གཞོན་སྐྱེས་མང་པོ་ཞིག་མཐོང་རྒྱུ་འདུག་པས། ང་ཡང་ས་གནས་འདི་ལ་སྐྱེས་པ་རེད་བོད་མི་གཞོན་སྐྱེས་མང་པོ་ཞིག་འཚར་ལོངས་བྱུང་བཞིན་པ་འདི་རི་སྔོན་པོ་སྟེང་གི་གཞོན་སྐྱེས་མང་པོ་ཞིག་འཚར་ལོངས་ཡོང་གི་ཡོད་པ་དེ་དགའ་འོས་པ་ཞིག་རེད།

དེ་རིང་གསུམ་བཅུ་ཡི་དུས་དྲན་སྲུང་བརྩི་གོ་སྒྲིག་གནང་མཁན་ཚང་ཚིང་ལགས་ཀྱིས་དེ་རིང་གི་སྲུང་བརྩི་ལས་འགུལ་དེའི་སྐོར་འགྲེལ་བརྗོད་གནང་དོན། དེ་རིང་ད་ང་ཚོ་གི་ས་གནས་རི་སྔོན་པོ Blue Mountain ཕྱོགས་ལ་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་གཉིས་པ་དེ་སྲུང་བརྩི་ཞུ་གི་ཡོད་རེད། དེའི་གི་ཉིན་མོ་འདི་ལ་ང་ཚོ་གི་ས་གནས་སྲིད་གཞུང་རང་གིས་གི་ཕྱི་ལོ་ཉིས་སྟོང་བཅུ་དགུ་ནས་བཟུང་ས་གནས་རི་སྔོན་པོ་དེ་ལ་གསུམ་བཅུའི་དུས་དྲན་གི་ཉིན་དེ་ལ་ཅིག་རྒྱལ་དར་སློང་ཡ་དེ་ཁོ་རང་ཚོས་ཁས་ལེན་ཞུས་པ་ནང་བཞིན་བྱས་རྗེས་ད་ལོ་དེ་ཐེངས་གསུམ་པ་ཆགས་ཀྱི་ཡོད་རེད། ཐེངས་གསུམ་པ་ཆགས་ཡོད་རེད་ཨཱ་ནི་ད་ལྟ་ཨོས་ཐྲེ་ལི་ཡའི་ནང་ལོགས་ལ་ཨཱ་ནི་ཁོང་ཚོ་གི་ས་གནས་སྲིད་གཞུང་རང་གི་གིས་ཨཱ་ནི་རྒྱལ་དར་བསླངས་ཀྱི་དེ་ཉིན་མོ་དེ་ལ་རྒྱལ་དར་བསླངས་ཡག་དེ་ཨཱ་ནི་མུ་མཐུད་དེ་ལོ་རྟག་པར་བསླངས་ཡག་དེ་ཨཱ་ནི་ཐེངས་དང་པོ་ཆགས་ཡོད་རེད་ལ་ཨཱ་ནི་ཐེངས་དེ་སྐྱིད་སྐྱིད་པོ་ཆགས་ཡོད་རེད་ད་ལྟ་ང་ཚོའི་ས་གནས་འདི་ལ་དེ་འདྲས་སོང་ཙང་ཨཱ་ནི་ང་རང་ཚོའི་ས་གནས་མི་མང་གིས་ཨཱ་ནི་དེ་ཉིན་མོ་དེ་ལ་ཨཱ་ནི་གལ་ཆེ་དོན་ཆེ་ཞིག་དང་ཨཱ་ནི་སྤྱི་བཏང་གིས་ཨཱ་ནི་ང་ཚོ་ཡི་ད་ལྟ་གསུམ་བཅུའི་གྱེན་ལངས་རང་དབང་གྱེན་ལངས་དེ་མི་མང་གིས་ཅིག་མི་མང་གིས་དང་དུ་མ་སྐུལ་དང་བླངས་ཀྱིས་ལས་འགུལ་སྤེལ་བའི་དེ་ཉིན་མོ་ཞིག་དང། ཨ་ནི་རང་དབང་འཐབ་རྩོད་ཞུ་བའི་ཉིན་མོ་ཞིག་ཆགས་པ་སོང་ཙང་ཨ་ནི་ང་རང་ཚོ་ས་གནས་མི་མང་གིས་འགན་འཁུར་བའི་ཐོག་ནས་ཨ་ནི་དེ་ཉིན་མོ་དེ་ལ་ཨ་ནི་ཅིག་ས་གནས་ཀྱི་སྐུ་མགྲོན་གལ་ཆེ་བ་ཨ་ནི་ས་གནས་ཀྱི་འཐུས་མི་དང་དེ་དག་གི་དེ་རིང་གི་ཉིན་མོ་དེ་ལ་ཨ་ནི་སྐད་བཏང་བ་དེ་ང་ཚོ་གི་ས་གནས་སྲིད་གཞུང་གི་འཐུས་མི་སྐུ་ཚབ་ཕེབས་ཡོད་རེད་ཨ་ནི་སྐུ་ཚབ་ཕེབས་པ་མ་ཚད་ཨ་ནི་འཐུས་མི་སྐུ་ཚབ་གསུམ་ཕེབས་ཡོད་རེད་ཨ་ནི་དེ་ནང་བཞིན་གྱི་ཨ་ནི་ང་ཚོ་གི་དབུས་ད་ལྟ་གྲོས་ཚོགས་འཐུས་མི་སྐུ་ཚབ་དེ་འདྲས་ཕེབས་ཡོད་རེད་སྐུ་ཚབ་གཉིས་ཕེབས་ཡོད་རེད་ཨ་ནི་དེ་ནང་བཞིན་གྱི་ཨ་ནི་ད་ལྟ་ང་རང་ཚོ་གི་ཨ་ནི། ས་གནས་ཀྱི་ད་ལྟ་འདི་ཡི་ལུང་པ་གཅིག་གདོད་མའི་མི་རིགས་ཀྱི་སྐུ་ཚབ་གཅིག་བྱས་ང་ཚོ་སྐུ་མགྲོན་གཙོ་བོ་དེ་འདྲའི་ཁག་ལྔ་དྲུག་བདུན་ཞིག་ཕེབས་ཡོད་རེད་དེ་འདྲ་སོང་ཙང་དེ་རིང་གི་ཉིན་མོ་དེ་ལ་ང་རང་ཚོ་གི་བོད་པའི་གི་གཅིག་ཕྱོགས་ཡོངས་ལ་གཅིག་ལས་འགུལ་རབ་དང་རིམ་པ་མང་པོ་ཞིག་སྤེལ་གྱི་ཡོད་རེད་དེ་ནང་བཞིན་ང་རང་ཚོ་བོད་མི་ཚོ་གི་སོ་སོ་གི་མ་སྐུལ་དང་བླངས་དང་གཅིག་བོད་མི་མི་རེ་ལ་མི་རེ་ངོ་རེ་ལ་འགན་ཡོད་པ་ཞིག་ལ་ངོས་འཛིན་ཡོད་པའི་ཐོག་ནས་ང་རང་ཚོ་གི་ས་གནས་ལ་གོ་རྟོགས་སྤེལ་དང།